uh, time is come. is to think more wisely, isn't it? That's why it's a belief, sort of belief. Uh, uh, then the question uh, can we really transform this mental attitude? Can we really is it the change our mental attitude? Uh, my answer on the basis of my little experience uh, without hesitation yes. that's quite clear that's quite clear the thing which you call mind is quite peculiar it is sometimes very stubborn very difficult to change uh, but sometimes you see i a continuous a continuous sort of effort and with reason with with with conviction based on reason then sometimes our mind is quite honest. When really you see, feel, oh, there is some point, then our mind can change. So therefore, uh, you see, the, just you see, the wish, wishful, wish, uh, and just prayer will not transform our mind. Uh, through conviction, through conviction. Actually, you fully convinced now, this is right. to reason through our own reason reason ultimately based on our own experience uh, then uh, once is our mind fully convinced then also you see time is quite important factor then suddenly it can change uh, then another thing the uh the the are དེ་བྱུང་སོང་ཟེར་མཁན་མི་འདུག་ང་ཚོ་ཨ་རི་བས་སེམས་ཅན་ཐམས་ཅད་ཐམས་ཅད་ལབ་དུས་ཡང་པེ་རི་མི་པེ་ཅིག་པེ Practical ཞིབ་ཏུ་བྲལ་གི་སེམས་ཅན་ཐམས་ཅད་ཀྱི་བསམ་དགོས་ཡ་གལ་མི་འདུག་སེམས་ཅན་ཐམས་ཅད་དོན་ཆེན་ཐོག་ཁྱོད་ནས་ཡོད་པར་བསམ་དྲན་གི་འདུག་ག་ཡང་དེ་ཕལ་ཆེར་མ་རེད་ཡ། བསམ་བློས་ཅིག་བསམ་བློ་བསྒྱུར་བཅོས་གཏོང་ཡ་ད་ཅིག་ཕི་གེ་ལི་ཡ་སྐབས་རེ་མ་འགྲུབ་པ་དེ་འདྲ་ལག་ལེན་ངོ་མའི་ཐོག་ནས་འགྲུབ་ཡ་མེད་པ་ཡིན་ནི་ཕི་གེ་བསམ་བློའི་སྙིང་སྟོབས་བསྐྱེད་པའི་ཁ་ཐུག་ལ་ཡང་ཁོ་པའི་མཐའ་མེད་པ་ཞིག་སྙིང་སྟོབས་བསྐྱེད་པ་ཡིན་ན་ཨེ་ནི་བསམ་བློ་དུ་གོ་རྒྱུ་དེ་ཡང་ཤུགས་ཆེ་ཡོད་རེད་ཁོ་དང་པོ་ནས་ཚད་བཞག་བྱས།

ད་ལྟ་འདུས་ཤིང་བྱས་པ་གཅིག་དེ་ཁྱད་གཞིར་བཟུང་ནས་དཔེ་རུ་བཞག་ནས་དེ་མཐུན་དཔེ་ལ་བཀོད་ནས་འདི་ཡིས་མཚོན་པས། འདུས་ཤིང་བྱས་པ་ཡིན་ཕྱིན་ཆད་ལ་དབྱུང་ཁུངས་མི་རྟག་པའི་རང་བཞིན་རེད་ཟེར་ནས་ཐག་བཅད་འགྲོ་གི་རེད་བ་འདི་ནང་བཞིན་བྱས་ནས། ད་ལྟ་ཡིན་ནི། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཚོར་བ་བདེ་སྡུག་གི་ཚོར་བ་ཡོད་མཁན་གྱི་སེམས་ཅན་ཡིན་ནོ་ཅོག། ཨེ་ནི་རང་ཉིད་དཔེར་བླངས་ཏེ་ད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཞེས་ད་ལྟ་ཐམས་ཅད་སྡུག་བསྔལ་དང་བྲལ་ན་ཟེར་ལབ་ཡ་དེ་ཁོ་གཅིག་བསམ་བློའི་འགྲོ་སྟངས་ཤིག་འདུག་བ་ཁོའི་ཤུགས་ཀྱིས་བསམ་བློ་བསྒྱུར་བཅོས་དེ་ཡག་ལ་དེ་དགོས་ཀྱི་ཡོད་རེད།

ད་ཨཱཏྨ་ཟེར་བ་དེ་བཤད་ཡོང་ནི་ད་འདིའི་གོ་བ་རུ་གཙོ་བོ་དེ་རྒྱ་གར་གྱི་སྔོན་གྱི་ད་ཨཱཏྨ་ཟེར་བ་དེ་འདི་གི་གོ་བ་རུ་དེ་ཕུང་པོ་ལས་དོན་གཞན་པའི་བདག་ཟེར་བཤད་ཀྱི་ཡོད་རེད། དཔེར་ན། ཅིག་ཕུང་པོ་ད་ལྟ་ཅིག་ལྷག་དོན་པས་སྐྱེ་བ་སྔ་ཕྱི་འདོད་མཁན་རབས་དེ་འདྲས་ཀྱི་ཐོག་ནས་སྐྱེ་བ་སྔ་ཕྱི་འདོད་མཁན་ད་ཨེ་འདག་ན་བྱ་ད་ཧིན་དུའུ་གི་མུ་སྟེགས་པའི་སྔགས་ལ་བརྟེན་ནས་གྲོང་འཇུག་གི་ཉམས་ལེན་ཡོད་པ་འདྲ་འདུག་བ། སོ་འཕོ་བའི་ཉམས་ལེན་ཕལ་ཆེར་ཡོད་པ་ཐག་ཆོད།

མ་བརྟགས་མ་དཔྱད་པའི་ངང་ནས་ད་གང་ཟག་ཞིག་བཞག་དགོས་རེད། དེ་ག་འདྲ་བྱེད་དགོས་ཟེར་བ་ཡིན་ན་ཕུང་པོ་ལ་བརྟེན་ནས་བཏགས་ཙམ་ཞིག་རེད། ཕུང་པོ་ལ་བརྟེན་ནས་ད་གྲུབ་དེ་ངས་ད་ཕུང་པོ་ལ་བརྟེན་ནས་བཏགས་ཙམ་ཞིག་ད་ད་དེ་བཤད་པ་རེད། བྱས་ཙང་ནས་གང་ཟག་གི་ཁོ་རང་གི་གཅིག་པའི་ངོ་བོ་རང་མཚན་པ་རུ་གཅིག་ནི་རྙེད་ཡག་རྩ་བ་ཉིད་ནས་ཡོད་མ་རེད། གང་ཟག་ཙམ་དུ་མ་ཟད་པའི་ཆོས་གང་དང་གང་ཡིན་ན་ཡང་ད་རྙེད་ཡག་ཡོད་མ་རེད་བཤད་པ་རེད། དེ་དབུ་མ་འཇུག་པའི་ནང་ལས་དེ་ནི་དེ་ཉིད་དུའམ་གང་ཟག་འཇིག་རྟེན་དུ་རྣམ་པ་བདུན་གྱིས་འགྲུབ་འགྱུར་མིན་མོད་ཀྱི།

དམན་པ་ཚོར་བལྟས་ནས་ད་ང་ཚོ་རྣམས་ཀྱིས་ད Compassion ཟེར་དེ་ཨ་དེ་ཡར་ཅིག་སྐབས་རེ་སྐབས་རེ་ཅིག Pitiness ཟེར་བ་ཅིག་ད་དེ་འགྲིག་གི་ཡོད་མ་རེད་ད་ཨ་དེ། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་ཟེར་ནས། གཅེས་པར་འཛིན་སྟངས་དེ་དམན་པ་ཚོར་བལྟས། ཡང་ན་མཉམ་པ་ཚོར་བལྟས་པ་མ་ཡིན་པར་རང་ཀུན་ལས་དམན་པ་ལ་བལྟས་ནས་དེ་ཡི་དེ་བས་གོང་མར་བཀུར་མཆོག་ཏུ་བཀུར་བླ་མར་བཀུར་ནས་ཨ་ནི་གཅིག་ཏུ་མཛའ་བ་བྱེད་དགོས་རེད་ཟེར་བཞིན་བཤད་པ་རེད།

Love Compassion Sense ཅིག་སོ་སོ་གི་ཉེ་ལོགས་ལ་ཡང་ཅིག་ཡོད་བསྡད་པ་ད་དེ་བསམ་བཏང་སྟེ་དེ་ལ་ངོས་འཛིན་བྱེད་རྒྱུ་མི་འདུག་ཨ། དེ་ཕྱོགས་རེ་བ་རེད། ཆགས་པ་དང་འབྲེལ་བ་རེད། ཆགས་པ་དང་འབྲེལ་བ་དེ་གི་ཞེ་སྡང་དེ་མ་ཐག་ལ་སླེབས་ཡོང་གི་རེད། ད་ལྟ་འདི་ཆགས་སྡང་མ་འདྲེས་པའི་ཨ་ནི་བརྩེ་བ་ཞིག་སླེབས་དགོས་ཀྱི་ཡོད་རེད།